བརྩེ་བའི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བདུན་དང་ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་བཅུ་གཉིས་པའི་ཚེས་བཅུ་དགུ་རེས་གཟའ་མིག་དམར་རེད། ང་རྡོ་རྗེ་མཚོ་ཡིན། གཞུག་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གིས་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་ལ་ཕྱག་བྲིས་ཤིག་སྩལ་གནང་ཡོད་པའི་གནས་ཚུལ་སྐོར་དང། དེ་རྗེས་རྒྱ་ནག་གི་བཙོན་འོག་ན་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་དང་ཁོང་མོའི་བཟའ་ཟླ་ཆོས་སྐྱོང་ལགས་གཉིས། ཉེ་སྔོན་རྒྱ་ནག་གི་ཉེན་རྟོག་པས་འཛིན་བཟུང་བཀག་ཉར་བྱས་པའི་རྗེས། ཆོས་སྐྱོང་ལགས། ཕྱི་ཚེས་བཅུ་བདུན་ཉིན་གློད་བཀྲོལ་བཏང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། མཇུག་ཏུ། འབྲས་སྤུངས་སྒོ་མང་གྲྭ་ཚང་གི་ཨ་མདོ་མཁན་ཆེན་དགེ་འདུན་རྒྱ་མཚོ་ལགས་ཀྱི་རྣམ་ཐར་ལས་དགའ་ལྡན་ཕོ་བྲང་གཞུང་དང་འབྲེལ་ཡོད་ཀྱི་ལོ་རྒྱུས་སྐོར་མུ་མཐུད་ངོ་སྤྲོད་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། གོང་ས་མཆོག་གིས་མང་ཚོགས་ཀྱིས་ངེད་ལ་དད་པ་དང་ཡིད་ཆེས་གཏིང་ཟབ་བྱེད་བཞིན་པ་མཐོང་སྟེ་རྒྱ་ཆེ་ས་ནས་ངེད་རང་གིས་མུ་མཐུད་འགྲོ་བ་མིའི་རིགས་ལ་ཞབས་འདེགས་ཅི་ནུས་སྒྲུབ་འདུན་གྱི་བློ་སྟོབས་འཕེལ་བཅུག་སོང་ཞེས་འབྲས་ལྗོངས་མངའ་སྡེའི་སྤྱི་ཁྱབ་བློན་ཆེན་ལ་ཕྱག་བྲིས་ཤིག་བསྩལ་ཡོད་པའི་སྐོར་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་གིས་བཏང་ཡོང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ཉེ་ལམ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་གཅིག་ནས་བོད་མིའི་དབུ་ཁྲིད་གོང་ས་མཆོག་རྒྱ་གར་འབྲས་ལྗོངས་མངའ་སྡེ་གི་ནང་ང་ཆིབས་བསྒྱུར་གྱིས། འབྲས་ལྗོངས་མངའ་སྡེ་གི་མི་མང་བཞི་ཁྲི་ལྷག་ལ་རྒྱལ་སྲས་ལག་ལེན་སོ་བདུན་མ་གི་ཆོས་འབྲེལ་དང་འབྲས་ལྗོངས་གཞུང་གིས་བརྟན་བཞུགས་དང་ཆེ་བསྟོད་ཀྱི་གསོལ་ཚིགས་འདེགས་འབུལ། ཕར་ཚུར་ཕེབས་བསུ་དང་ཕེབས་སྐྱེལ་གྱི་གྲ་སྒྲིག་སོགས་གཞུང་འབྲེལ་གྱི་ཐོག་ནས་ཧ་ཅང་ཚགས་ཚུད་པོ་གནང་ཡོད་པར་བརྟེན། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་དྲུག་གི་ཉི་མ་གནས་མཆོག་རྡོ་རྗེ་གདན་ནས་འབྲས་ལྗོངས་མངའ་སྡེ་གི་སྤྱི་ཁྱབ་བློན་ཆེན། པྲེམ་སིང་ཏཱ་མང་མཆོག་གི་མཚན་ཐོག་ཏུ་ཕྱག་བྲིས་ཤིག་ཕེབས་པ་གི་ནང།

གང་ལྟར་ང་རང་ཚོས་ཅིག་ཆོས་ལ་དད་པ་ཞིག་བྱས་པ་ཡིན་ན། དད་པ་བྱེད་སའི་ཆོས་དེའི་འགྲོ་སྟངས་ག་འདྲ་ཡིན་པ་ཡག་པོ་ཤེས་དགོས་རེད་ད་བྱས་ནས་ཨོ་དེ། ངས་ནན་ཏན་བྱེད་ལབ་པ་ཡིན། ཡང་རྒྱ་གར་འབྲས་ལྗོངས་མངའ་སྡེ་གི་རྒྱལ་ས་སྒང་ཏོག་ཁུལ་གྱི་ས་གནས་འགོ་འཛིན་ལྷག་པ་ཚེ་རིང་ལགས་ནས་ཀྱང། འབྲས་ལྗོངས་མངའ་སྡེ་གི་སྤྱི་ཁྱབ་བློན་ཆེན་པྲེམ་སིང་ཏཱ་མང་ལགས་ཁོ་རང་ནང་པ་བ་ཡིན་པ་གི་མར། གོང་ས་མཆོག་གདན་ཞུས་ཀྱི་ཆེད་དུ་བཞུགས་སྒར་དུ་འབྲས་ལྗོངས་གཞུང་གི་འབྲེལ་ཡོད་མི་སྣ་ཐེངས་མ་དྲུག་ལ་བཅར་གནང་བ་དང། ས་གནས་སུ་ཚད་མཐོའི་ཕེབས་བསུ་ཕེབས་སྐྱེལ་དང་ཆེ་བསྟོད་གསོལ་ཚིགས་ཀྱི་སྐབས་སུའང་མངའ་སྡེའི་གྲོས་ཚོགས་འཐུས་མི་ཆ་ཚང་དང། གཞུང་འབྲེལ་མི་སྣ་ཆེ་དྲག་ཚང་མ་ཕེབས་པ་དང་མངའ་སྡེ་དེར་ཡུན་རིང་གི་རྗེས་སུ་ཆིབས་བསྒྱུར་གནང་བར་བརྟེན། བོད་རིགས་སུམ་སྟོང་ཙམ་ལས་མེད་ཀྱང་ས་གནས་ཡུལ་མི་ཁྲི་ཚོ་བཞི་ལྷག་འཛོམས་ཏེ་དགའ་གུས་ཧ་ཅང་ཆེན་པོ་གནང་བ་འགྲེལ་བརྗོད་གནང་གི་འདུག། ཨ་འདིའི་སྐབས་ལ་སྐྱབས་མགོན་རིན་པོ་ཆེ་ཐུགས་མཉེས་པོའི་ཐོག་ནས་ཞལ་ལག་འདི་ཚོ་དཔེ་རྒྱས་པོ་བྱས་ནས་བཞེས་པ་དང། ཨ་གཙོ་བོ་ཆེ་ཤོས་དེས་ད་མངའ་སྡེ་གི་ལས་སྣེ་ཚང་མ་འདིའི་སྐབས་ལ་གྲ་སྒྲིག་ཡག་པོ་གནང་ཡོད་པ་བཅས། ཨ་ནི་ཡུན་རིང་པོའི་རྗེས་ལ་ཅིག་ཕེབས་ཀྱི་ཡོད་དུས།

ང་ཚོས་སེམས་བཟང་བོ་ལ་གོམས་འདྲིས་བསྟན་ཏེ་ཕན་ཚུན་རོགས་རམ་གང་ཐུབ་བྱ་རྒྱུ་དེ་རེད་ཅེས་བཀའ་ཕེབས་ཡོད་སྐད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། མུ་མཐུད་ནས་གསར་འགྱུར་བཤད་རྒྱུ། རྒྱ་ནག་གི་བཙོན་འོག་ན་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་དང་ཁོང་མོའི་བཟའ་ཟླ་ཆོས་སྐྱོང་ལགས་གཉིས་རྒྱ་ནག་གི་ཉེན་རྟོག་པས་ཉེ་ཆར་འཛིན་བཟུང་བཀག་ཉར་བྱས་པའི་རྗེས་ཆོས་སྐྱོང་ལགས་ཕྱི་ཚེས་བཅུ་བདུན་ཉིན་གློད་གྲོལ་བཏང་འདུག་ད་ལྟ་ཡོ་རོབ་སྦེལ་ཇམ་དུ་ཡོད་པའི་ས་དཀར་བཀྲ་ཤིས་ལགས་ཀྱིས་ཁོང་ལ་འབྱོར་བའི་ཁུངས་ལྡན་གནས་ཚུལ་ཞིག་འདི་ག་རླུང་འཕྲིན་ཁང་ལ་མཁོ་སྤྲོད་བྱས་པར་གཞིགས་ན།

གནས་སྟངས་གསར་བ་ཞིག་ཆགས་ཡོད། བོད་མི་ཚོ་ཁ་ཐོར་དུ་གནས་ཡོད་སྟབས་བོད་ཀྱི་སྐད་ཡིག་དང་རིག་གཞུང་གི་ཁོར་ཡུག་མེད་ནའང་བོད་པའི་གཤིས་ཀ་ལྡན་པའི་མི་རབས་ཤིག་གསོ་སྐྱོང་བྱེད་དགོས་སྟབས་ཤེས་རིག་ལས་ཁུངས་ཀྱིས་ཉིས་སྟོང་བཅུ་དགུ་ལོར་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་གྲྭའི་ཚོགས་ཆེན་དང་པོའི་སྟེང་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་གྲྭའི་བསླབ་གཞི་རྩ་འཛིན་རགས་ཟིན་ཕུལ་བ་ལྟར་གཏན་འབེབས་བྱས་པ་དང་དེའི་དགོངས་དོན་འོག་སློབ་དེབ་རྣམས་རྩོམ་སྒྲིག་བྱས་ཡོད་པས་སློབ་དེབ་འདི་གལ་ཆེན་ཞིག་ཆགས་ཡོད་སྐོར་ངོ་སྤྲོད་གནང་འདུག།

རིག་གཞུང་སློབ་གྲྭ་ཁག་གི་བསམ་ཚུལ་བསྡུ་ལེན་བྱས་རྗེས་ཐེངས་འདིར་ཤེས་རིག་ལས་ཁུངས་ཀྱིས་བསྐོ་འཛུགས་གནང་བའི་གཏན་འབེབས་ཚོགས་ཆུང་གིས་སློབ་དེབ་རགས་ཟིན་སྟེང་གོ་བསྡུར་གྱིས་གཏན་འབེབས་གནང་ཡོད་འདུག་གཏན་འབེབས་ཚོགས་ཆུང་ནང་ཤེས་རིག་ལས་ཁུངས་ཀྱི་བོད་ཡིག་ཤེས་ཡོན་འགན་འཛིན་དངོས་གྲུབ་བསྟན་པ་ལགས་གཙོས་བྱས་པའི་ཚོགས་མི་བཅུ་ཡོད་འདུག

རྩོམ་པ་པོ་ཁོང་མཚོ་སྔོན་མི་རིགས་དགེ་ཐོན་སློབ་ཆེན་ནས་སློབ་མཐར་ཕྱིན་རྗེས་ཐེམ་ཆེན་རྫོང་མི་རིགས་སློབ་འབྲིང་གི་དགེ་རྒན་གནང་ཞིང་དེའི་རྗེས་གཏེར་ལེན་ཁ་གྲོང་ཁྱེར་དུ་ཡོད་པའི་ནུབ་བྱང་ཁུལ་རྒྱང་སྒྲོག་བརྙན་འཕྲིན་ཁང་དུ་ཕྱག་ལས་གནང་ཡོད་འདུག་དྲ་ལམ་ཁག་ཏུ་ཁོང་ལ་མྱ་ངན་དང་གདུང་སེམས་མཉམ་སྐྱེད་བྱེད་བཞིན་པའི་ཁྲོད་མིང་ལ་མགར་ཐང་ཞུ་བ་ཞིག་གིས་བོང་སྟག་རི་ལུ་ནི་འབྲོག་སྐད་ལ་ཤིན་ཏུ་ལོབས་པའི་འབྲོག་པ་སྙན་ངག་པ་ཞིག་ཡིན་ཁོང་འདས་གྲོངས་སུ་ཕྱིན་པར་ཕངས་སེམས་ཡོད་སྐོར་སོགས་བྲིས་འདུག། ཡང་གཞན་ཞིག་གིས་འདས་ཟིན་པ་ནི་ཉི་འོད་ལྟ་བུ་ཁྱོད་རང་ཡིན་ལ་ལུས་ཡོད་པ་ནི་བཀྲག་མདངས་འཚེར་བའི་ཁྱོད་ཀྱི་སྙན་ངག་ཡིན་ཞེས་བྲིས་འདུག་སྙན་ངག་པ་བོང་སྟག་རི་ལུ་ནི་སྙན་ངག་གཅིག་པུ་ཙམ་མ་ཡིན་པར་གཞས་ཚིག་རྩོམ་པ་པོ་ཞིག་ཀྱང་ཡིན་པ་དང་ཁོང་གི་སྙན་ངག་དང་གཞས་ཚིག་ཁག་ལ་བོད་ཕྱི་ནང་གཉིས་ནས་དགའ་མོས་བྱེད་ཀྱི་ཡོད་ཅིང་ཁོང་གི་སྙན་ངག་གིས་ཤུགས་རྐྱེན་ཐེབས་པའི་གཞོན་སྐྱེས་མང་དག་ཅིག་ཡོད་པ་ལས་རྒྱ་གར་ནང་གི་ས་རཱ་མཐོ་སློབ་ཏུ་སློབ་གཉེར་གནང་བཞིན་པའི་བློ་བཟང་ཉྭ་རྒྱལ་ལགས་ཀྱིས་དྲྭ་ལམ་དུ་སྙན་ངག་པ་བོང་སྟག་རི་ལུ་དང་ངོ་ཤེས་ཆགས་ཏེ་ཡུན་རིང་ཕྱིན་སོང་ལ་སྙན་ངག་པ་ཁོང་གི་སྙན་ངག་དང་གཞས་ཚིག་དག་ནི་ཁ་སྐད་ཐོག་ནས་འབྲི་བ་གང་ཞིག་ལ་བརྗོད་བྱ་དང་བརྡ་ཆད་སོགས་ཚད་མཐོ་བོ་ཡིན་སྐོར་སོགས་འགྲེལ་བརྗོད་གནང་ཡོད། སྙན་ངག་པ་བོང་སྟག་རི་ལུ་ནི་གཅིག་དགུ་བརྒྱད་ཅུ་གྱ་གྲངས་ནང་མཚོ་སྔོན་པོའི་བོང་སྟག་ཏུ་སྐྱེས་ཤིང་ཁོང་གིས་ད་བར་སྙན་ངག་དཔེ་དེབ་ང་ངོ་མ་འཚོལ་འདོད་ཅེས་པ་སོགས་དང་ཡང་རྒྱ་ཡིག་ནང་བྲིས་པའི་སྙན་དེབ་ནུབ་རླུང་ལ་སྒུག་པ་ཞེས་པ་དེ་དང་གཞན་ཡང་དམངས་སྲོལ་བརྩམས་ཆོས་དཔེ་དེབ་བོད་ཀྱི་སྙན་ཤལ་ཕྱོགས་བསྒྲིགས་དང་དེ་མིན་གཞས་ཚིག་བརྒྱ་ལྷག་བརྩམས་ཡོད་འདུག།

སྐབས་ཐོག་གི་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང། ཧོང་ཀོང་ས་གནས་གཞུང་གིས་ཧོང་ཀོང་དུ་དམངས་གཙོར་རྒྱབ་སྐྱོར་བྱེད་མཁན་གྱི་གསར་འགྱུར་ཁང་གི་བདག་པོ་ཇེམ་ལི་ལགས་ལ། རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ལུགས་ཟེར་བ་ལྟར་དུ་ཁྲིམས་བཤེར་བྱེད་འགོ་བཙུགས་ཡོད་པ་རེད། ཧོང་ཀོང་ས་གནས་གཞུང་གིས་ཇེམ་ལི་ལགས་ཉིན་གྲངས་ཆིག་སྟོང་རིང་ལ་དོ་དམ་བཀག་ཉར་བྱས་པའི་རྗེས་སུ། རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ལུགས་ཟེར་བ་ལྟར་དུ་དམ་དྲག་འོག་ཁྲིམས་བཤེར་བྱེད་འགོ་བཙུགས་ཡོད་པ་དང། ཁོང་ལ་ཕྱི་ཕྱོགས་དང་ལག་འབྲེལ་གྱིས་རྒྱལ་ཁབ་བདེ་འཇགས་ལ་གཏོར་བརླག་བྱས་པའི་ཉེས་འཛུགས་བྱེད་ཀྱི་ཡོད་འདུག་ལ། རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ལུགས་ཟེར་བ་ལྟར་ཐག་གཅོད་བྱས་པ་ཡིན་ན། ཚེ་བཙོན་གྱི་ཁྲིམས་ཐག་གཅོད་སྲིད་པའི་ཚོད་དཔག་བྱེད་ཀྱི་ཡོད་པར། ཨ་མེ་རི་ཀའི་གྲོས་ཚོགས་དང་དབྱིན་ཇིའི་གཞུང་གིས་ཧོང་ཀོང་ས་གནས་གཞུང་གིས་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ལུགས་ཟེར་བ་དེ་མེད་པར་བཟོས་ནས། ཁོང་མྱུར་དུ་གློད་གྲོལ་གཏོང་དགོས་པའི་སྐོར་གྱི་སྐྱོན་བརྗོད་བྱས་ཡོད་པ་རེད། ཕྱི་ཚེས་བཅོ་བརྒྱད་ཉིན་ཧོང་ཀོང་ས་གནས་གཞུང་གིས། ཡི་ཁྲོན་མིན་ཞི་བའི་གསར་འགྱུར་ལས་ཁུངས་དང།

ཧོང་ཀོང་ས་གནས་གཞུང་གིས་ཧོང་ཀོང་གི་གསར་འགྱུར་རང་དབང་ལ་བརྩི་བཀུར་དགོས་ལ་ཧོང་ཀོང་ས་གནས་སུ་གསར་འགྱུར་རང་དབང་དང་བརྡ་འཕྲིན་བརྒྱུད་སྐུར་ལ་ཚད་བཀག་བྱེད་བཞིན་ཡོད་པར་པེ་ཅིན་དང་ཧོང་ཀོང་ས་གནས་གཞུང་གིས་འདེམས་བསྐོའི་ལམ་ལུགས་ལ་འགྱུར་བཅོས་བཏང་ནས་ཐད་ཀར་འདེམས་བསྐོ་བྱ་རྒྱུ་ཇེ་ཉུང་དུ་བཏང་བ་དང། སྒེར་ཚུགས་ཅན་གྱི་ཚོགས་པ་དང་དམངས་གཙོར་ཕྱོགས་པའི་མི་སྣ་རྣམས་འོས་བསྡུར་ཞུགས་རྒྱུར་བཀག་འགོག་བྱེད་ཀྱི་ཡོད་པ་དེས་ཧོང་ཀོང་གི་དམངས་གཙོའི་ལམ་ལུགས་ལ་གཏོར་བརླག་བྱས་ཟིན་ཡོད་པ་གསལ་སྟོན་བྱས་ཡོད་ཅིང་ཧོང་ཀོང་དེ་རྒྱལ་སྤྱིའི་ཚོང་རའི་ལྟེ་བ་ཞིག་ཡིན་པ་དེ་མིང་དོན་མི་མཚུངས་པ་བཟོས་ཟིན་ཡོད་པའི་སྐོར་དང། ཨ་རིའི་ཕྱོགས་ནས་ཧོང་ཀོང་ས་གནས་གཞུང་གིས་བཀག་ཉར་བྱས་པའི། Jim Lee། ལགས་དང་འགྲོ་བ་མིའི་ཐོབ་ཐང་ལ་སྲུང་སྐྱོབ་བྱེད་མཁན་ཡོད་ཚད་མྱུར་དུ་གློད་གྲོལ་བཏང་དགོས་ཞེས་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་ཕྱི་ཚེས་བཅུ་བདུན་ཉིན་བཏོན་པའི་ཡོངས་ཁྱབ་གསལ་བསྒྲགས་ནང་འབོད་སྐུལ་བྱས་ཡོད་པ་རེད། Jim Lee ལགས་ཁྲིམས་བཤེར་མ་བྱས་སྔོན་ལ་ཉིན་གྲངས་ཆིག་སྟོང་ལྷག་ལ་བཀག་ཉར་བྱས་ཟིན་པ་མ་ཟད་པེ་ཅིན་དང་ཧོང་ཀོང་ས་གནས་གཞུང་གིས་ཁོང་ལ་ཁྲིམས་ལུགས་ཀྱི་འཐུས་ཚབ་བདམ་རྒྱུར་ཡང་ངོས་ལེན་བྱས་མེད་པ་རེད། ཨ་མི་རི་ཀ་དང་དབྱིན་ཇི། ཡོ་རོབ་མཐུན་ཚོགས་དང་མཉམ་འབྲེལ་རྒྱལ་ཚོགས་སོགས་ནས་ཧོང་ཀོང་དུ་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་གཏོང་བཞིན་པ་དང། དམངས་གཙོའི་ལམ་ལུགས་མེད་པར་གཏོང་བཞིན་པར་སྐྱོན་བརྗོད་བྱས་དང་བྱེད་ཀྱིན་ཡོད་ནའང་རྒྱ་ནག་གཞུང་གིས་དེ་ནི་ཕྱིའི་རྒྱལ་ཁབ་ཀྱིས་རྒྱ་ནག་གི་ནང་སྲིད་ལ་ཐེ་ཇུས་བྱས་ཚུལ་བརྗོད་ནས་བདེན་དོན་དང་གཡོལ་ཐབས་བྱེད་ཀྱི་ཡོད་པ་རེད། གསན་མཁན་རྣམ་པ་ཚོ་ང་རྡོ་རྗེ་མཚོ་ཡིན་མུ་མཐུད་ནས་གསར་འགྱུར་བྱེད་ཀྱི། ཨ་མི་རི་ཀས་ཉེ་ཆར་ཐའེ་ཝན་ལ་མཚོན་ཆ་བཙོང་རྒྱུའི་འཆར་གཞི་གསར་བ་ཞིག་ལ་ཆོག་མཆན་བཀོད་པའི་རྗེས་རྒྱ་ནག་གཞུང་གིས་དེར་རྒོལ་ལན་སློག་རྒྱུ་ཡིན་ལུགས་ཀྱི་ཐ་ཚིག་བསྒྲགས་འདུག། ཨ་མི་རི་ཀའི་གཞུང་གིས་ཐའེ་ཝན་སྲུང་སྐྱོབ་མཐོར་འདེགས་གཏོང་ཆེད་ཨ་སྒོར་དུང་ཕྱུར་གསུམ་གྱི་མ་རྩའི་ཚོང་གི་གྲོས་འཆར་ལ་ཆོག་མཆན་གནང་བའི་རྗེས་སུ། རྒྱ་ནག་གཞུང་གིས་གཟའ་ཟླ་བར་ཐའེ་ཝན་ལ་མཚོན་ཆ་འཚོང་མཁན་བཟོ་ཚོང་ཁང་དེ་དག་ལ་རྒོལ་ལན་སློག་རྒྱུའི་བྱེད་ཐབས་སྤྱད་རྒྱུ་ཡིན་ཞེས་ཐ་ཚིག་བསྒྲགས་འདུག། རྒྱ་ནག་གིས་ཐའེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་ཚུལ་བརྗོད་བཞིན་པ་མ་ཟད་ཉིན་ཞིག་ཐའེ་ཝན་འཕྲོག་ལེན་བྱ་རྒྱུའི་ཁས་ལེན་བྱས་ཡོད་པ་དང། ཨ་རིའི་གྲོས་ཚོགས་ཀྱིས་རང་སྲིད་རང་སྐྱོང་གི་དམངས་གཙོའི་ཡུལ་གྲུ་ཐའེ་ཝན་ལ་མཚོན་ཆ་མཁོ་སྤྲོད་བྱས་ཏེ་རྒྱ་ནག་གི་ཁ་གཏད་དུ་འགོག་སྲུང་བྱ་རྒྱུར་མཐུན་རྐྱེན་སྤྲོད་དགོས་ཞེས་ཨ་རི་གཞུང་ལ་རེ་སྐུལ་བྱེད་བཞིན་པ་རེད།

གནས་ཚུལ་དེར་རྒྱུས་ཡོད་མཁན་འབྲེལ་ཡོད་མི་སྣ་གཉིས་ཀྱིས་བརྗོད་པར། རྒྱ་ནག་གི་སྲིད་བློན་ལི་ཆང་ཟླ་བ་རྗེས་མ་སྟེ་ཉིས་སྟོང་ཉེར་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཅོ་ལྔ་ནས་བཅུ་དགུ་བར་དཱ་ཝོ་སི་ནས་འཚོགས་རྒྱུའི་འཛམ་གླིང་གི་དཔལ་འབྱོར་གླེང་སྟེགས་ཐོག་མཉམ་ཞུགས་བྱ་རྒྱུ་མ་ཟད། རྒྱལ་ཁབ་ཁག་གི་སྲིད་གཞུང་གི་མཐོ་རིམ་དཔོན་རིགས་འབོར་ཆེན་ཞིག་གི་སྣེ་ཁྲིད་དེ་པེ་ཅིང་གི་ཚོང་ལས་སྒོ་མོ་འབྱེད་རྒྱུའི་རྣམ་འགྱུར་གསལ་འདོན་བྱ་རྒྱུ་ཡིན་པར་ངོས་འཛིན་བྱས་ཡོད་པ་རེད། ཉིས་སྟོང་བཅུ་བདུན་ལོར་ཞི་ཅིན་ཕིང་སུད་སི་གི་གངས་ཤུད་སྤྲོ་འཆམ་ས་ཁུལ་དུ་འཛམ་གླིང་གི་མཐོ་རིམ་དཔལ་འབྱོར་ཚོང་དོན་ལས་རིགས་དང་རྒྱལ་ཁབ་རིམ་པའི་ཆབ་སྲིད་དཔོན་རིགས་རྣམས་དང་ལྷན་འཛོམས་བྱས་པའི་རྗེས་སུ། ཟླ་བ་རྗེས་མར་སྲིད་བློན་ལི་ཆང་དཱ་ཝོ་སི་ནས་ཚོགས་རྒྱུའི་འཛམ་གླིང་གི་དཔལ་འབྱོར་གླེང་སྟེགས་སུ་ཞུགས་རྒྱུ་འདི་ནི་རྒྱ་ནག་གཞུང་གི་དཔོན་རིགས་མཐོ་གྲས་ཤིག་གླེང་སྟེགས་དེའི་ཐོག་ཞུགས་མཁན་ཐོག་མ་དེ་ཆགས་ཡོད་འདུག། གནས་ཚུལ་འབྱུང་ཁུངས་ནས་བཤད་ན་ལི་ཆང་གིས་སྣེ་ཁྲིད་པའི་སྐུ་ཚབ་ཚོགས་ཆུང་དེ་ནི་ནམ་རྒྱུན་དང་མི་འདྲ་བར་རྒྱ་ཆེ་ཞིང་མཐོ་རིམ་སྐུ་ཚབ་དེ་དག་ནི་དཔལ་འབྱོར་དང་ཕྱི་སྲིད་ལས་དོན་དོ་དམ་ཁྱབ་ཁོངས་ཀྱི་མཐོ་རིམ་དཔོན་རིགས་ཀྱིས་གྲུབ་ཡོད་འདུག་རྒྱ་ནག་གིས་གསང་བའི་སྒོ་ནས་གྲོས་བསྡུར་བྱས་པའི་གནས་ཚུལ་དེར་རྒྱུས་ཡོད་མཁན་ཞིག་གིས་བརྗོད་པར་རྒྱ་ནག་གཞུང་གིས་ད་ཐེངས་དཱ་ཝོ་སི་གི་ཆེས་མཐོའི་ཚོགས་འདུའི་ཐོག་ཏུ་ཕྱི་ཕྱོགས་སུ་སྒོ་མོ་ཕྱིར་འབྱེད་བྱ་རྒྱུ་ལས་གཞན་རྒྱ་ནག་ལ་ཕྱི་ཕྱོགས་ནས་སླེབས་པའི་གནོན་ཤུགས་དེ་རིགས་སེལ་ཐབས་བྱ་རྒྱུ་དམིགས་འབེན་དུ་འཛིན་རྒྱུ་ཡིན་འདུག། གསན་མཁན་རྣམ་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། ད་དེ་རིང་གི་བོད་ཁ་བ་ཅན་ཞེས་པའི་ལེ་ཚན་འདིའི་ནང་དུ། འབྲས་སྤུངས་སྒོ་མང་གྲྭ་ཚང་གི་ཨ་མདོ་མཁན་ཆེན་དགེ་འདུན་རྒྱ་མཚོ་ལགས་ཀྱི་རྣམ་ཐར་ལས་དགའ་ལྡན་ཕོ་བྲང་གཞུང་དང་འབྲེལ་ཡོད་ཀྱི་ལོ་རྒྱུས་སྐོར་གྱི་ཚན་པ་གསུམ་པ་གཙང་རྒྱལ་རྩེའི་དཔལ་འཁོར་ཆོས་སྡེ་ཞེས་པ་དེ་བསོད་ནམས་ཚེ་རིང་གིས་མཚམས་སྦྱོར་གནང་བར་གསན་རོགས་གནང། ལེ་ཚན་སྔོན་མ་ཁག་གཉིས་ཀྱི་ནང་དུ་ང་ཚོས་མཁན་ཆེན་དགེ་འདུན་རྒྱ་མཚོ་དང་འབྲེལ་བའི་བོད་གཞུང་དགའ་ལྡན་ཕོ་བྲང་གི་ལོ་རྒྱུས་ཁག་ཅིག་ངོ་སྤྲོད་བྱས་པ་ཡིན། མཁན་ཆེན་དགེ་འདུན་རྒྱ་མཚོ་ནི་ལོ་སུམ་བརྒྱ་ལྷག་གི་གོང་ལ་ཨ་མདོ་རེབ་གོང་དུ་འཁྲུངས་ཤིང། དེང་སྐབས་ཡོངས་གྲགས་སུ་ཨ་ལགས་མཁན་ཆེན་ཚང་ཞེས་འབོད་པའི་སྐུ་ཕྲེང་དང་བོ་དེ་རེད། ཁོང་འབྲས་སྤུངས་སྒོ་མང་གྲྭ་ཚང་གི་ཆོས་སྒོར་ཞུགས་ནས་དགེ་བཤེས་ལྷ་རམས་པ་བླངས་རྗེས་བོད་སྡེ་པ་གཞུང་གིས་ཁོང་གཙང་གི་དཔལ་འཁོར་ཆོས་སྡེ་དགོན་པའི་མཁན་པོར་བསྐོས་པ་དང་དབུས་གཙང་དུ་ཁྱོན་བསྡོམས་ལོ་ཉི་ཤུ་རྩ་བརྒྱད་ལ་བཞུགས་པ་རེད། དབུས་གཙང་དུ་བཞུགས་པའི་རིང་ལ་ཁོང་གིས་སོག་པོ་ལྷ་བཟང་ཧན་གྱི་ཉམས་རྒུད་དང། འཇུན་གར་གྱི་དམག་དཔུང་གིས་བོད་ལ་བཙན་འཛུལ། དེ་ནས་མན་ཇུ་གོང་མ་གྱི་དམག་དཔུང་བོད་དུ་ཡོང་བ་བཅས་བོད་ཀྱི་ལོ་རྒྱུས་ཐོག་གི་ཆབ་སྲིད་ཀྱི་དུས་འགྱུར་ཆེན་པོ་གསུམ་དངོས་སུ་མཐོང་ཐོས་བྱུང་ཡོད་པའི་སྐོར་ཁོང་གི་རྣམ་ཐར་གཅིག་གི་ནང་དུ་བྲིས་ཡོད་ཅིང། རྣམ་ཐར་དཔེ་རྙིང་དེ་ལོ་ཁ་ཤས་ཀྱི་གོང་ལ་མཚོ་སྔོན་མི་རིགས་དཔེ་སྐྲུན་ཁང་གིས་དཔར་སྐྲུན་བྱས་ཡོད། རྣམ་ཐར་དེའི་ནང་དུ་ཨ་ལགས་མཁན་ཆེན་ཚང་རྒྱང་རྩེའི་དཔལ་འཁོར་ཆོས་སྡེ་དགོན་པ་གི་མཁན་པོར་བཞུགས་པའི་སྐབས་ཀྱི་གནས་ཚུལ་རྣམས་དེ་བས་ཀྱང་ཞིབ་ཅིང་ཕྲ་བ་ཞིག་བཀོད་ཡོད། དུང་དཀར་ཚིག་མཛོད་ཆེན་མོ་ལྟ་བུར་ཆ་མཚོན་ན། དགའ་ལྡན་ཕོ་བྲང་གི་ཡར་སྔོན་གྱི་དཔལ་འཁོར་ཆོས་སྡེ་གྱི་ལོ་རྒྱུས་མ་གཏོགས་དེའི་སྐབས་ཀྱི་གནས་ཚུལ་ཅི་ཡང་བྲིས་མེད། དེ་བས་ཁོང་གི་རྣམ་ཐར་དེ་ནི་དཔལ་འཁོར་ཆོས་སྡེ་དགོན་པ་གྱི་ལོ་རྒྱུས་ཞིབ་ཚགས་ཤིག་ཤེས་རྒྱུ་ལ་ཡང་འབྲེལ་བ་གལ་ཆེན་པོ་ཡོད་པ་ཞིག་རེད། མཁན་ཆེན་དགེ་འདུན་རྒྱ་མཚོ་ཚང་ནི་སོག་པོ་འཇུན་གར་གྱིས་ལོ་བཞི་ཙམ་གྱི་རིང་ལ་བོད་ལ་དབང་བསྒྱུར་བྱས་པའི་སྐབས་དེར་གཙང་གི་དཔལ་འཁོར་ཆོས་སྡེ་དགོན་པ་གི་མཁན་པོར་བསྐོས་པ་ཞིག་རེད། ཤེས་གསལ་ལྟར་ན་དགོན་པ་འདི་ནི་ཐོག་མར་ཆིག་སྟོང་བཞི་བརྒྱ་བཅུ་གསུམ་གྱི་ལོར་ཕྱག་བཏབ་པ་ཞིག་རེད། དགོན་པ་འདི་ཕྱག་འདེབས་མཁན་ནི་རྒྱང་རྩེ་ཆོས་རྒྱལ་རབ་བརྟན་ཀུན་བཟང་ཟེར་བ་ཞིག་ཡིན་པ་དང་དགོན་པ་འདི་ནི་དེང་སང་གི་གཙང་གཞིས་ཀ་རྩེ་ས་ཁུལ་གྱི་རྒྱང་རྩེ་ཞེས་པའི་ས་ཆ་དེར་ཡོད་པ་ཞིག་རེད། དགོན་པ་འདིའི་སྐུ་གསུང་ཐུགས་རྟེན་གྱི་ཁྱད་ཆོས་གཙོ་བོ་ཞིག་ནི་རྒྱང་རྩེའི་མཆོད་རྟེན་ཞེས་པའི་སྐུ་འབུམ་མཆོད་རྟེན་ཆེན་མོ་བཀྲ་ཤིས་སྒོ་མང་ཞེས་པ་དེ་རེད། དགོན་པ་འདི་ཐོག་མར་བཞེངས་རྗེས་སློབ་དཔོན་དུ་མཁས་གྲུབ་རྗེ་དགེ་ལེགས་དཔལ་བཟང་གདན་དྲངས་ཡོད་པ་དང་མཁས་གྲུབ་རྗེ་ནི་རྗེ་ཙོང་ཁ་པ་ཆེན་པོ་གི་དངོས་སློབ་ཡིན་པ་རེད། ཨ་ལགས་དུང་དཀར་ཚང་གིས་གསུངས་ན་སྐབས་དེར་དགོན་པ་འདིར་གྲྭ་ཚང་བཅུ་བདུན་ཡོད་པ་ནི་དགེ་ལུགས་གྲྭ་ཚང་བདུན། ས་སྐྱ་གི་གྲྭ་ཚང་བཞི། ཞྭ་ལུགས་ཀྱི་གྲྭ་ཚང་གཅིག། དུས་འཁོར་གྲྭ་ཚང་བཞི། ས་སྐྱ་དགེ་ལུགས་ཐུན་མོང་གི་གྲྭ་ཚང་གསེར་ཁང་འོག་པ་བཅས་ཡིན་ཟེར། དགོན་པ་གཅིག་གི་ནང་ལ་འདི་འདྲའི་གྲུབ་མཐའ་རིས་མེད་དང་གྲུབ་མཐའ་འདྲེས་མ་གི་གྲྭ་ཚང་ཡོད་པ་ནི་དགོན་པ་འདིའི་ཁྱད་ཆོས་གཞན་ཞིག་ལོས་ཡིན། དེ་མིན་པར་ད་དུང་དགོན་པ་འདི་རུ་བཀའ་འགྱུར་གསེར་ཆོས་རྒྱང་རྩེ་ཐེམ་སྤངས་མ་ཟེར་བ་ལ་སོགས་པའི་སྐུ་གསུང་ཐུགས་རྟེན་དམིགས་བསལ་མང་བོ་ཞིག་བཞུགས་ཡོད་པ་རེད་ཟེར། ཡིན་ནའང་དེ་རིང་གི་ང་ཚོའི་བརྗོད་གཞི་གཙོ་བོ་ནི་མཁན་ཆེན་དགེ་འདུན་རྒྱ་མཚོ་ཚང་དགོན་པ་འདི་རུ་བཞུགས་པའི་སྐབས་ཀྱི་གནས་ཚུལ་རྣམས་ཡིན། དེ་ཡང་ཆིག་སྟོང་བདུན་བརྒྱ་བཅོ་བརྒྱད་ཀྱི་ལོར་མཁན་ཆེན་དགེ་འདུན་རྒྱ་མཚོ་ཚང་དཔལ་འཁོར་ཆོས་སྡེ་དགོན་པ་གི་མཁན་པོར་ཕེབས་སྐབས་དབུས་གཞུང་དགའ་ལྡན་ཕོ་བྲང་གིས་དཔལ་འཁོར་ཆོས་སྡེ་ལ་བཀའ་ཤོག་འདི་འདྲ་ཞིག་གནང་འདུག་འབྲས་སྤུངས་སྒོ་མང་གྲྭ་ཚང་གི་ཀླུ་འབུམ་ཞབས་དྲུང་འདི་གཙོས་པ་རྣམས་ཀྱི་ཨང་དང་པོར་ཐོན་ནས་དཔལ་འཁོར་ཆོས་སྡེ་དང་རྩེ་ཆེན་ཆོས་སྡེ་ཟུང་འབྲེལ་གྱི་མཁན་པོར་བཏང་ཡོད་པས་ཆོས་སྡེ་གཉིས་ཀྱི་བླ་མ་ལས་བྱེད་དགེ་འདུན་གྱི་ཚོགས་རྣམས་དང་དེར་ལྟོས་ཀྱི་སྦྱིན་བདག་དང་བཅས་པ་ཐམས་ཅད་ཀྱིས། དད་གཟོས་བཀུར་སྟི་བརྩི་འཇོག་གང་དྲག་གྱིས་ལ། སྒྲིག་ལམ་ཀུན་སྤྱོད་འདུལ་ཁྲིམས་ཆོས་འཆད་ཉན་སོགས་བསྟན་པའི་བྱ་བ་གང་དང་གང་བྱེད་དགོས་རྣམས་ཁོང་གི་ངག་བཀོད་ལྟར་བྱེད་པ་ལས་ནམ་ཡང་མི་འདའ་བ་དང། དེ་དང་འགལ་བ་བྱུང་ཚེ། འདི་ནས་ཀྱང་རྗེས་སྣོན་རྩར་གཅོད་ཚོད་འཛིན་སོགས་གང་དྲག་བྱེད་རྩིས་ཡིན་པས་སོ་སོ་ནས་སྤང་བླང་འཛོལ་མེད་ཡོང་བ་གྱིས་ཞེས་བསྒྲགས་ཡོད། བོད་གཞུང་དགའ་ལྡན་ཕོ་བྲང་གིས་ཇི་ལྟར་བཀའ་གནང་བ་ལྟར། ཨ་ལགས་མཁན་ཆེན་ཚང་དཔལ་འཁོར་ཆོས་སྡེར་ཕེབས་སྐབས་ཁོང་གིས་ཐོག་མར་གྲྭ་ཚང་སོ་སོ་གི་དགེ་འདུན་རྣམས་ཀྱི་སྒྲིག་ལམ་དང་ཀུན་སྤྱོད་ལ་གཟིགས་རྟོག་མཛད་པ་མ་ཟད་གཞན་ལ་ཡང་དེའི་སྐོར་ཅི་འདྲ་ཡིན་པའི་བཀའ་འདྲི་སོགས་གནང་བའི་མཐའ་མར་དགོན་པ་གི་སྒྲིག་ལམ་ཤིན་ཏུ་ལྷོད་ཆེ་བའི་སྐྱོན་ཡོད་པ་ཤེས། རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་བསོད་ནམས་ཚེ་རིང་གིས་གཙོ་སྐྱོང་གནང་བཞིན་པའི་ཁ་བ་ཅན་ཞེས་པའི་ལེ་ཚན་དེ་ཡིན། སྐུ་ཉིད་རྣམ་པ་ཚོས་མུ་མཐུད་དུ་ལེ་ཚན་འདིར་ཉན་རོགས་གནང། དེའི་སྐོར་ལ་ཁོང་གི་རྣམ་ཐར་དུ། དེ་ཡང་དགེ་འདུན་དམངས་ཀྱིས་འདུལ་ཁྲིམས་ཀྱི་ལག་ལེན་ལྷོད་པ་མེད་ནའང་ཁེ་ཉེན་མི་ཤེས་པའི་གྲྭ་བ་ཁ་ཤས་ཀྱིས་ཆང་ལ་འཛེམ་མེད་དུ་ལོངས་སྤྱོད་པར་ཡོད་པ་དང། རྒྱལ་རྩེ་གི་ཡུལ་ཕྱོགས་དེ་འབྲུ་གི་རིགས་ཚན་ཆེ་བ་དང།

དེ་ལྟར་ཁོང་གིས་དཔལ་འཁོར་ཆོས་སྡེ་ཆེན་པོ་གི་འདུལ་ཁྲིམས་གཙོ་བོར་གྱུར་པའི་སྒྲིག་ལམ་དང་བཤད་སྒྲུབ་ཀྱི་སྲོལ་སྔོན་ཆད་ཡོད་པ་རྣམས་ཉམས་ཆག་ཏུ་སོང་བ་རྣམས་སླར་གསོ་བྱེད་པའི་འབད་བརྩོན་གནང་ནས་ལོ་བཞི་ཙམ་སོང་བ་ན། རྒྱ་ནག་ནས་མན་ཇུ་གོང་མའི་དམག་དཔུང་དང། མཚོ་སྔོན་ནས་སོག་དམག་མང་བོ་ལྷ་སར་དཔུང་འཇུག་བྱས་པས་ལྷ་ས་དབང་བསྒྱུར་བྱས་ཏེ་བསྡད་ཡོད་པའི་སོག་པོ་ཇུན་གར་གྱི་དམག་དཔུང་རྣམས་རང་ཡུལ་དུ་ཕྱིར་མཐར་སྐྲོད་བཏང་བ་རེད་ཟེར། དེ་ནས་ལོ་གཉིས་ཙམ་སོང་རྗེས་མན་ཇུ་གོང་མ་དང་སོག་པོའི་དམག་དཔུང་ཁག་ཅིག་བོད་ནས་ཕྱིར་ལོག་པ་དང། ཡང་ཁག་ཅིག་ལྷ་སར་བསྡད་པའི་ནང་ནས་མན་ཇུ་གི་དམག་དཔོན་གུང་ཚེ་དབང་ནོར་བུ་དང་ཨ་བ་བྷེ་ལི་གཉིས་དཔོན་པོར་བསྡད་པ་རེད། སྐབས་དེར་མཁན་ཆེན་དགེ་འདུན་རྒྱ་མཚོ་ཚང་གི་ཐུགས་དགོངས་སུ། ད་འདིར་སླེབས་ནས་ལོ་ལྔ་དྲུག་ཙམ་འགོར། དུས་ཀྱི་འཕོ་འགྱུར་འདི་ཡང་ཤིན་ཏུ་མང་བར་འདུག་པས་གདན་སར་ཧ་ཅང་བཞུགས་ཡུན་རིང་ན་གོ་ས་མཐོན་པོ་འདི་ཐུགས་ཟིང་གི་རྒྱུར་འདུག། དེ་བས་དགོངས་པ་ཞུས་ཏེ་དབེན་གནས་ཤིག་ཏུ་སྒྲུབ་པ་ཅིག་བྱེད་རྒྱུ་བྱུང་ན་ཁུར་འཁུར་རྒྱུ་མེད་པས་ཐུགས་སེམས་ཀྱང་བདེ། བསྟན་པའི་བྱ་བ་ལ་ཡང་སྒྲུབ་པ་སྙིང་བོར་བྱེད་པ་ལས་མཆོག་ཏུ་གྱུར་བ་མེད་བསམ་ནས་བོད་གཞུང་དགའ་ལྡན་ཕོ་བྲང་དང་མན་ཇུ་དཔོན་པོ་གཉིས་ལ་མཁན་པོ་གི་གོ་གནས་ནས་དགོངས་པ་ཞུས་པ་རེད་ཟེར། མཁན་ཆེན་དགེ་འདུན་རྒྱ་མཚོ་ནི་ལོ་བཞི་ཙམ་གྱི་གོང་ལ་སོག་པོ་ཇུན་གར་གྱི་སྐབས་སུ་གདན་ས་གསུམ་གྱི་དགེ་བཤེས་ལྷ་རམས་ཀྱི་རྩོད་པ་ཨང་དང་བོ་བླངས་བ་དང་དེ་ཡང་སོག་པོ་ཇུན་གར་གྱི་སྐབས་སུ་མཁན་པོར་བསྐོས་པ་ཞིག་ཡིན། ཇུན་གར་གྱི་སྟོབས་ཤུགས་ནི་སྐབས་དེར་སྟོད་མངའ་རིས་ཡུལ་ཕྱོགས་ཀྱི་བོད་གཞུང་དགའ་ལྡན་ཕོ་བྲང་གི་ས་སྐྱོང་ཆོས་རྒྱལ་ཆེན་མོ་མི་དབང་དའི་ཆིང་བཱ་ཐུར་རམ་ཁང་ཆེན་བསོད་ནམས་རྒྱལ་བོ་སོགས་དང་མན་ཇུ་གི་དཔོན་པོ་བཅས་ཀྱི་དགྲ་གཙོ་བོ་ཡིན་པར་བརྟེན་མཁན་ཆེན་མཆོག་གི་ཐུགས་དགོངས་སུ་ཁོང་དང་ཇུན་གར་གྱི་བར་གྱི་འབྲེལ་བ་གྱི་སྐོར་ལ་སེམས་ཁྲལ་བསླངས་ཡོད་པ་ནི་ཧ་ཅང་གསལ་བོ་རེད། ཡིན་ནའང་བོད་སྡེ་པ་གཞུང་དང་མན་ཇུ་གི་དཔོན་པོ་བཅས་ཀྱིས་མཁན་ཆེན་ཚང་གིས་དགོངས་པ་ཞུས་དོན་ཅི་ཞིག་ཡིན་པ་དང། ཁོང་ལ་དགོངས་པ་བྱིན་ན་བཟང་དང་མི་བཟང་གི་ལན་ཁྱེར་ཤོག་ཅེས་དཔལ་འཁོར་ཆོས་སྡེ་གི་བླ་མ་ལས་བྱེད་ཚོར་བཀའ་བབས་པ་ན། དཔལ་འཁོར་ཆོས་སྡེ་གི་བླ་མ་ལས་བྱེད་ཐམས་ཅད་ཚོགས་ནས། ང་ཚོའི་ངོས་ནས་མཁན་པོ་ཁྱེད་ཐུགས་ཕམ་དགོས་པ་དང་དགོངས་པ་འཚོམ་དགོས་པའི་རིགས་ཤིག་ཡོད་བསམ་པ་མེད། དེས་ན་གནང་བ་ཞུ་དོན་ཅི་ཡིན་ནམ་ཞེས་བཀའ་འདྲི་ཞུས་པར། མཁན་ཆེན་ཚང་གིས་དེའི་ལན་དུ། ཁྱེད་རྣམས་ཀྱིས་ངས་གདན་ས་བྱེད་པ་ལ་གནོད་པའི་རིགས་དང་ང་རང་གི་སེམས་ལ་གནོད་པའི་རིགས་ཅི་ཡང་བྱས་པ་མེད། ཡིན་ནའང་དེང་སང་དཔོན་ཐོག་བརྗེ་པོ་མང་ཞིང་དུས་ཀྱི་འགྱུར་ལྡོག་ཆེ་ཚུལ་འདི་ཚོ་ལ་བལྟས་ན་ཧ་ཅང་གོ་ས་མཐོན་པོར་སྡོད་ཡུན་རིང་དྲགས་ན་ཅི་འདྲ་ཡོང་ན་སྙམ་ནས་འཇིགས་སྐྲག་སྐྱེས་ཏེ་གནང་བ་ཞུས་པ་ཡིན་ཞེས་ཁོང་གི་རྣམ་ཐར་དུ་བྲིས་ཡོད། དེ་ནས་དཔལ་འཁོར་ཆོས་སྡེ་གི་བླ་མ་ལས་བྱེད་དྲག་པ་འགའ་ཞིག་གཙང་ནས་ལྷ་སར་སོང་སྟེ་བོད་སྡེ་པ་གཞུང་དང་མན་ཇུ་གི་དཔོན་པོ་གཉིས་བཅས་ལ་མཁན་ཆེན་ཚང་གིས་དགོངས་པ་ཞུ་དོན་དང། མཁན་ཆེན་ཚང་མུ་མཐུད་ནས་གདན་སར་བཞུགས་ཆོག་པའི་སྙན་སེང་ཞུས་པ་ན་དེ་ལྟར་ཡིན་ན་ཤིན་ཏུ་ལེགས། གདན་སར་མུ་མཐུད་ནས་མཁན་པོ་མཛད་དགོས་ཞེས་བཀའ་གནང་བ་རེད་ཟེར། དེ་ལྟར་མཐར་མི་དབང་ཕོ་ལྷ་བསོད་ནམས་སྟོབས་རྒྱས་ཀྱི་སྐབས་སུ་ཆིག་སྟོང་བདུན་བརྒྱ་སུམ་ཅུ་སོ་གཅིག་གི་ལོར་མཁན་པོ་ནས་དགོངས་པ་ཞུས་ཏེ་ཁྱོན་བསྡོམས་ལོ་ངོ་བཅུ་གཉིས་ལྷག་གི་རིང་ལ་གཙང་དཔལ་འཁོར་ཆོས་སྡེའི་དགོན་པ་གི་མཁན་པོར་བཞུགས་ཤིང་དེ་ནས་ལོ་གཅིག་མ་འགོར་བར་ཕྱིར་ཕ་ཡུལ་རེབ་གོང་དུ་ཕེབས། ཕ་ཡུལ་རེབ་གོང་དུ་ཕེབས་རྗེས་རོང་བོ་དགོན་ཆེན་གྱི་ཁྲི་ལ་སྔ་ཕྱིར་ལོ་བཅུ་གཉིས་བཞུགས་ཏེ་མཐར་དགུང་ལོ་བརྒྱད་ཅུ་གྱ་བདུན་གྱི་སྟེང་ནས་དགོངས་པ་རྫོགས་པ་ཞིག་རེད། དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྒྱུ་ཡིན། གཟའ་འཁོར་རྗེས་མའི་ད་ལྟའི་དུས་ཚོད་འདིར་རྣམ་པ་ཚོས་སླར་ཡང་མུ་མཐུད་ནས་ལེ་ཚན་འདིར་ཉན་རོགས་ཞུ། ལེ་ཚན་འདི་གོ་སྒྲིག་དང་རྒྱང་བསྒྲགས་བྱེད་མཁན་བསོད་ནམས་ཚེ་རིང་ཡིན། གསན་མཁན་རྣམ་པ་ཚོ། འདི་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏན་དུ་རྟེན་གཞི་བྱས་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ལས་རིམ་རྒྱང་བསྲིང་ཞུས་ཚར་བ་ཡིན།